ད་ང་གཅིག་ད་ང་ལ་ཉིད་དྲུག་མི་འདུག་ར་ཡིན་ནི་ང་ཁ་ལོར་ང་དེ་རིང་གཉིས་འདུག་ནང་ལ་ཡིན་ར་གཅིག་ད་ང་ད་ང་དེ་འདྲ་དེ་ལ་ད་ང་ཧ་ལམ་སེ་ང emotional ཆགས། ཧའི་ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནི་ད་དེ་རིང་ང་གཉིས་འདུག་ཁ་ལོར་མ་གཞི་ནས་སྐད་ཆ་ཞིག་བཤད་དགོས་བསམ་སྲིད་ར་དང་པོ་དེ་ལ་ག་གཉིས།

ཚོང་མ་རྒྱབ་ལབ་ན་ཧ་ལོར་ཚོང་རྒྱག་མཁན་མི་མང་པོ་ཡོད་རེད་འཛམ་གླིང་ནང་ལ་ཚོང་རྒྱག་མཁན་ཚེ་རིང་གཅིག་པོ་མ་རེད་ཡ་ཁྱེད་རང་ནང་མི་ཡང་ཚོང་རྒྱག་ཡོད་ཀྱི་ར་ཚོང་ལས་དེ་ལ་གྱོང་ཡོད་རེད་ཁེ་བཟང་ཡོད་རེད་རྟག་པར་ཁེ་བཟང་རག་གི་མ་རེད་རྟག་པར་གྱོང་རག་གི་མ་རེད་གྱོང་དང་ཁེ་བཟང་གཉིས་ཆ་ཡོད་དུས་ཨ་ནི་ང་རང་ཚོ་ལ་གྱོང་རག་རྒྱུ་བྱས་ར་ད་ང་རང་ཚོ་ཡིན་དེ་སེན་ཚེ་རིང་ལ་གྱོང་རག་རྒྱུ་དེ་ངས་འགྲེལ་བཤད་རྒྱག་ཡོད་རེད་ཡ་ཨ་ངས་གི་འགྲེལ་བཤད་རྒྱག་དགོས་ཡོད་དེ་ག་རེ་ལབ་ན་གཅིག་ད་ང་རང YouTube བཟོ་གོ་ར་ཨ་ནི་གཉིས་པ་དེ་ཁྱེད་རང་ཚོའི aware ཆགས་རེད་ཁྱེད་རང་ཚོའི་གཞུག་མ་གྱོང་རག་གི་མ་རེད་གཅིག་ཡོ་ཡ།

གཅིག་ད་ང་གཅིག་ད་ང་ལ་ངའི་དྲུག་མི་འདུག་ར་ཡིན་ནི་ང་ཁ་ལོར་ང་དེ་རིང་གཉིས་འདུག་ནང་ལ་ཡིན་ར། གཅིག་ད་ང་ད་ང་དེ་འདྲ་དེ་ལ་ད་ང་ཧ་ལམ་སེ་ང emotional ཆགས་ཡོད་ད་ཁྱེད་ཚོ་ང emotional འདུག་ཁ་ལ་ནི་ལབ་ཁ་མི་འདུག་ར། གཅིག་ང་རང་གི་པཱ་ལའི་སྤུན་ཀྱག་ཡོད་ར་རྒྱ་ལ་བཅས་མེད་ར་པཱ་ལའི་སྤུན་ཀྱག་ཡོད་རེད་དེ་ཕ་མ་གཅིག་གི་སྤུན་ཀྱག་ཚང་མ་བོད་ལ་ཡོད་རེད་ཡ་པཱ་ལའི། ཨཱ་ཁོང་ཚོ་གཉིས་ཀྱི video གི through ཨཱ་ང་ཚོ་ཧ་གོ་ཡ་ཅིག་ཨཱ་ཁོང་ཚོ་རྒྱ་གར་ལ་ཨེ་འགྲོ་བཞིན་བསྡད་འདུག་ད་ལྟ་ན་ང་ཡི་སྤུན་ཀྱག་མི་འདུག་སྐད་ཆ་བཤད་མ་རག་ནས WeChat མེད་པ་ཆགས་ཙང་མེད་པ་ཆགས་ནས་ཀྱེ་མ་ནི་ང་བཟོད་གསོལ་ཡིན་ར་ཨཱ་ནི་སྐད་ཆ་བཤད་རག་ཙང་དེ་ནས་ཡང་ད་ད་ན་ང་སྐད་ཆ་མ་བཤད་ནས་ལོ་གཅིག་གི་འགྲོ་གི་འདུག་ར་སྤུན་ཀྱག་མཉམ་དུ་ང་འབྲེལ་བ་ཧོར་ཡོད་མ་ཧ་གོ་ད།